འོན་ཀྱང་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཀྱི་ཁྲོད་དུ་གདོད་མའི་མི་རིགས་དང Torres Strait མཚོ་གླིང་པའི་མི་རིགས་ཀྱི་ལོ་རྒྱུས་སྐོར་གོ་ནོར་ཐེབས་པའི་གནས་ཚུལ་མང་པོ་བྱུང་གི་ཡོད། སྐུ་ཞབས Bruce Pascoe ལགས་ནི་བུ་ནུ་རེང་མི་རྒྱུད་ཅན་གྱི་གདོད་མའི་མི་རིགས་ཤིག་ཡིན་པ་དང། ཁོང་གིས་རང་ཉིད་ཨོ་སི་ཀྲི་ལི་ཡའི་མི་སེར་དཀྱུས་མ་ཞིག་ཡིན་ཞེས་འགྲེལ་བརྗོད་གནང་ཡོད། དེ་ཡང་སྐུ་ཞབས་ཕ་སྐོ་ལགས་ཁོང་དེང་རབས་གདོད་མའི་མི་རིགས་ཀྱི་ལོ་རྒྱུས་པ་གྲགས་ཅན་ཞིག་ཆགས་ཡོད། ཁོང་གིས་ད་བར་ཨོ་སི་ཀྲི་ལི་ཡའི་རྒྱལ་རབས་ལོ་རྒྱུས་ཀྱི་དེབ་མང་པོའི་ནང་གདོད་མའི་མི་རིགས་རྣམས་རྔོན་པ་ཡིན་པ་ཙམ་བཀོད་ཡོད་པ་དེ་ནི་གོ་ནོར་ཅན་གྱི་གནས་ཚུལ་ཞིག་རེད་ཅེས་གསུངས་ཡོད། གླེང་གཞི་དེའི་ཐོག་གནས་ཚུལ་ཞིབ་ཕྲ་ཁོང་གིས་བརྩམས་གནང་བའི་དེབ Dark Emu ཞེས་པ་དེའི་ནང་བཀོད་ཡོད་འདུག། སྐུ་ཞབས Pascoe ལགས་ཀྱིས་དེ་གར SBS ལ་འགྲེལ་བརྗོད་གནང་དོན། I think the most common um is that people presume མི་མང་པོ་ཞིག་གིས་སྔར་གདོད་མའི་མི་རྒྱུད་ཐམས་ཅད་རྔོན་པ་ཙམ་ཡིན་པ་ལས་ལོ་ཏོག་འདེབས་ལས་སོགས་བྱེད་སྲོལ་མེད་པའི་རྣམ་པ་ཞིག་ངོ་སྤྲོད་བྱེད་ཀྱི་ཡོད། དེ་ནི་མི་རིགས་དཀར་པོ Australia ཡའི་ལུང་པའི་ནང་མ་སླེབས་གོང་ལ་གདོད་མའི་མི་ཚོས་ས་ཞིང་བེད་སྤྱོད་གནང་གི་མེད་པར་བརྟེན་དབང་སྒྱུར་བྱེད་ཚུལ་བཤད་པ་དང་གཅིག་མཚུངས་རེད། སྐུ་ཞབས་ཕ་སྐོ་ལགས་ཀྱིས་གདོད་མའི་མི་ཚོས་ལོ་འབུམ་གཅིག་དང་ཁྲི་གཉིས་སྔོན་ནས་ས་ཞིང་འདེབས་ལས་གནང་སྲོལ་ཡོད་པས་དེའི་སྐོར་ལོ་རྒྱུས་ནང་གསལ་པོ་ཤོད་དགོས་པ་དང། ཉེ་ཆར་ཨོ་སི་ཀྲི་ལི་ཡའི་རྒྱུག་ཆུའི་ཁོར་ཡུག་ལ་འགྱུར་བ་བྱུང་བར་བརྟེན་ཉ་ཕོན་ཆེན་པོ་སྲོག་ཤོར་བའི་གནས་ཚུལ་དེ་དག་ལ་གཞིགས་ན་ཨོ་སི་ཀྲི་ལི་ཡའི་ནང་ཆུ་ཉུང་ཉུང་ལས་མི་དགོས་པའི་ལོ་ཏོག་བཏབ་དགོས་པའི་བསམ་ཚུལ་སྤེལ་བར་ཁོང་གིས་གསུངས་དོན།

དེ་ཡང་ལོ་རྒྱུས་ཀྱི་གོ་ནོར་ཙམ་མ་ཡིན་པར། རྒྱུན་དུ་སྤྱི་ཚོགས་ནང་གདོད་མའི་མི་རིགས་ལ་བཅང་བའི་གོ་ནོར་དང་ཕྱོགས་ལྷུང་གི་ལྟ་བ་འཛིན་མཁན་མང་པོ་ཡོད། ལྷག་པར་དུ་མི་མང་པོ་ཞིག་གིས་ཨོ་སྟྲེ་ལི་ཡའི་ནང་གདོད་མའི་མི་རིགས་རྣམས་ལ་མི་དམངས་ལས་ཐོབ་ཐང་ཆེ་བ་སྤྲོད་ཀྱི་ཡོད་པའི་བསམ་ཚུལ་ཞིག་ཡོང་གི་ཡོད་པ་དེ་ལ་བདེན་པ་གང་ཡང་མེད་ཅེས་སྐུ་ཞབས Pascoe ལགས་ཀྱིས་འགྲེལ་བརྗོད་གནང་བར། The misconceptions are that Aboriginal people get a free ride in society and all those things ང་ཚོའི་སྤྱི་ཚོགས་ནང་ལ་གདོད་མའི་མི་རྣམས་ལ་གཞུང་གིས་རིན་མེད་ཐོག་ཐོབ་ཐང་མང་པོ་སྤྲོད་ཀྱི་ཡོད་པའི་བསམ་བློ་གོ་ནོར་ཅན་ཞིག་ཡོང་གི་འདུག་གནས་ཚུལ་ངོ་མ་ནི་ཨོས་ཏྲེ་ལི་ཡའི་ནང་མི་ཉམ་ཐག་རྣམས་ལ་གཞུང་གིས་རོགས་སྐྱོར་དང་ཐོབ་ཐང་གང་གནང་བ་དེ་གདོད་མའི་མི་རིགས་རྣམས་ལ་གཅིག་མཚུངས་གནང་གི་ཡོད་པ་ལས་ང་ཚོ་ལ་དམིགས་བསལ་གྱི་ཐོབ་ཐང་ལྷག་མ་གང་ཡང་རག་གི་མེད། ལྷག་པར་དུ་ང་རང་གདོད་མའི་མི་རིགས་ཡིན་པ་མ་ཟད་རང་ཉིད་ལ་ས་ཞིང་ཡང་སྟོན་གྱི་ཡོད་པས་མི་ཚོས་དེ་གཞུང་གིས་གནང་བ་རེད་བསམ་གྱི་འདུག་དེ་ནི་སེམས་སྐྱོ་བའི་གནས་ཚུལ་ཞིག་རེད། ཡང་སྐུ་ཞབས་ཕ་སྐོ་ལགས་ཀྱིས་གོ་ནོར་ཅན་གྱི་གནས་ཚུལ་དེ་དག་བཅོས་ནས་གནས་ཚུལ་བདེན་པ་གང་ཡིན་པ་ཤོད་དགོས་ཞེས་ཡང་ཁོང་གིས་གསུངས་དོན། ང་ཚོས་གནས་ཚུལ་བདེན་པ་མ་ཤོད་པར་དེ་ལས་ལྡོག་སྟེ་གདོད་མའི་མི་རིགས་རྣམས་རེ་བ་མེད་པ་དང། ཁོ་ཚོས་ས་ཞིང་བེད་སྤྱོད་བྱེད་མི་ཤེས་པ། རྗེས་ལུས་ཡིན་པ་སོགས་ཤ་སྟག་ཤོད་པ་ཡིན་ན་དེ་ནི་མི་རིགས་དཀར་པོས་གདོད་མའི་མི་རིགས་ལ་བདག་པའི་ལུང་པ་དེར་བཙན་འཛུལ་བྱེད་པ་དེ་རྒྱུ་མཚན་ཡང་དག་པ་ཤོད་པ་དང་འདྲ་བས་དེ་ཕྲུ་གུ་ཆུང་ཆུང་ཞིག་གིས་ཀྱང་བདེན་པ་མ་ཡིན་པ་ཤོད་ཐུབ་ངེས་རེད།